འདི VOA ཨ་རིའི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོ་སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་བྱེད་ཕྱོགས་ལ་གསར་ཚུལ་ཁྲིམས་ཡིན། ཡང་གཤམ་ལ་དཔལ་ལྡན་དབང་ཕྱུག་ལགས་ཀྱིས་བོད་ཀྱི་གནའ་བོའི་ཆོས་རྒྱལ་དང་རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་གལ་ཆེའི་མཛད་སྒོའི་སྐབས་གཏོང་སྲོལ་ཡོད་པའི་གར་གླུ་དཔལ་གྱི་ཆོས་འཁོར་ལྷ་ས་ཞེས་པ་དེ་གསན་རོགས་གནང་གཞས་ཚིག་ནི། དཔལ་གྱི་ཆོས་འཁོར་ལྷ་ས་ནི་འཛམ་གླིང་གི་ས་ཡི་ལྟེ་བ་དེ་ནི་རྡོ་རྗེ་གདན་མཆོག་རྒྱལ་དབང་ཐམས་ཅད་མཁྱེན་པ་མཆོག་འདི་ནོར་བུ་དགོས་འདོད་ཀྱི་ཀུན་འབྱུང་གསེར་གྱི་རྒྱ་ཕིབས་འོག་ནས། ཆོས་ཀྱི་གཎྜི་སྒྲ་ཆེན་པོ་དེ་བསྒྲགས་ལ་བྱུང། ཐུབ་པའི་བསྟན་པ་མ་ལུས་རྒྱས་ཤིང་གཡོ་བ་མེད་པའི་རྟགས་ལ་བྱུང། ས་གསུམ་ན་མཐོ་བའི་རི་བོ་གྲུ་འཛིན་གྱི་རྩེ་མོ་ནས་ཉིན་བྱེད་འབུམ་གྱི་དཀྱིལ་འཁོར་ཕྱིས་བྱུང་བསྟན་འགྲོའི་མུན་པ་ཡོངས་སུ་བསལ་ཏེ་དགའ་བདེའི་དཔལ་ལ་འབད།